ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨུ་རུ་སུའི་སྲིད་འཛིན་ཕུ་ཐིན་གྱིས་ཁྱིམ་མཚེས་རྒྱལ་ཁབ་ཡུ་ཁུན་ལ་བཙན་འཛུལ་བྱས་ནས་ལོ་གཅིག་ལྷག་ཙམ་ཕྱིན་ཡོད་པ་རེད། དམག་འཁྲུག་འདིས་ཨུ་རུ་སུའི་མི་མང་གི་འཚོ་བ་ལ་ཤུགས་རྐྱེན་གང་ཙམ་ཐེབས་ཡོད་མིན་དང། ཡང་དམག་འཁྲུག་དེ་ལ་ཡང་ལྟ་ཚུལ་གང་རིགས་ཡོད་མིན་སོགས་སྐོར་ལ་ཡང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདི་ནང་གནས་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུ་གི་ཡིན། ད་ལྟའི་བར་ང་ཚོ་དཔྱད་ཞིབ་ལས་རིམ་རིམ་པ་ཅིག་ནང་ལོགས་ལ་ཡང་རྒྱ་ནག་གི་གནས་ཚུལ་དང་ལྷག་པར་དུ་རྒྱ་ནག་གི་དཔལ་འབྱོར་སྐོར་ལ་ཡང་ངོ་སྤྲོད་ཞུས་པ་རེད་བྱས་ཙང་ད་རིང་ངས་བརྗོད་གཞི་དེ་ཕྲན་བུ་བརྗེ་པོ་བརྒྱབ་བྱས་ཡིན་ན་གནས་ཚུལ་གཞན་པ་ཞུས་ན་བསམ་བསམ་བྱུང་ལ། འདི་ག་འདི་དམིགས་བསལ་ཁ་སང་ང་ཚོའི་རླུང་འཕྲིན་གསན་མཁན་གཅིག་གིས་ཨུ་རུ་སུའི་ནང་ལོགས་ཀྱི་གནས་སྟངས་ལྷག་པར་དུ་ཡིན་ན་ད་རིང་དམག་འཁྲུག་འདིས་ཨུ་རུ་སུའི་དཔལ་འབྱོར་ཤུགས་རྐྱེན་ག་འདྲ་ཐེབས་ཡོད་མེད་སྐོར་ལ་ཡང་ངོ་སྤྲོད་བྱེད་རོགས་ཞེས་ལན་བཞག་གནང་བཞག་བྱས་ཙང་ངས་ད་རིང་འདི་མ་ཚང་དམིགས་བསལ་དུ་ཨུ་རུ་སུའི་དཔལ་འབྱོར་གནས་སྟངས་སྐོར་མིན་འདི་ལས་ཨུ་རུ་སུའི་ནང་ལོགས་ཀྱི་གནས་ཚུལ་གཅིག་ངས་འདི་བསྙད་ནས་ངོ་སྤྲོད་ཞུ་ཐུབ་ན་བསམ་བྱས་རེ་བ་བྱས་བྱས་བསྡད་ཡོད། ད་ཨུ་རུ་སུ་དང་འབྲེལ་བ་ཡོད་པའི་གནས་ཚུལ་དེ་ག་གསར་འགྱུར་བརྒྱུད་ལམ་ཁག་ཆེ་ཁག་ནང་ལོགས་ལ་ཡང་ཉིན་མ་རྟག་པར་ཅིག་མང་པོ་ཞེ་བོ་ཅིག་ཐོན་གི་འདུག་མང་ཆེ་ཅིག་དམག་འཁྲུག་ག་འདྲ་ཡོང་གི་ཡོད་མེད་དང་ཨུ་རུ་སུའི་ནང་ལོགས་ཀྱི་དཔོན་རིགས་ཀྱི་དབང་ཆའི་འཐབ་རྩོད་དང་དེ་ཚོ་མང་ཆེ་རེད་དོ་ཨ་ཡིན་ན་ལས་ཁེ་ཉིན་ཀ་ཡིན་པ་རེད། ཨ་འདི New York Times གསར་ཤོག་འདིའི་ནང་ལོགས་ལ་ཡང་གསར་ཤོག་འདིའི་གསར་འགོད་པས་ཨུ་རུ་སུའི་ནང་ཟླ་བ་མང་པོ་ཕྱིན་བྱས་ས་གནས་རང་གི་མི་མང་དང་དེ་འདྲ་སྐད་ཆ་བཤད་བྱས་སྤྱིར་བཏང་མི་མང་གི་འཚོ་བ་ལ་ཡང་ཤུགས་རྐྱེན་ག་འདྲས་ཐེབས་ཡོད་མེད་དང། ག་རེ་བྱས་བྱས་ཨུ་རུ་སུའི་ནང་ལོགས་ལ་ཡང་སྲིད་འཛིན་ཕུ་ཏིན་གྱིས་དམག་འཁྲུག་དེ་འདྲ་རྒྱུན་རིང་པོ་བརྒྱབ་ཐུབ་ཀྱི་ཡོད་རེད། འདིའི་སྐོར་ལ་ཡང་ཡིན་ན་ཁོ་རང་རྩོམ་རིང་པོ་ཞེ་བོ་ཅིག་སྤེལ་ཤག་རྩོམ་འདི་ཁོ་རང་རང་གི་རྙོག་དྲ་ཚ་བོ་ཞེ་བོ་ཅིག་རེད་ཤག་ལ། འགྲེལ་བཤད་དེ་ཚོ་ཞེ་བོ་ཅིག་ཞིབ་རྒྱས་ཆེན་པོ་བརྒྱབ་ཤག་ངས་ཕལ་ཆེར་ཚང་མ་ཅིག་དེ་ཞིབ་ཕྲ་བྱས་ཏེ་ཞུ་ཐུབ་ཡག་ཡོད་མ་རེད་ལ་ཡིན་ནའི་རྩོམ་འདི་ཀློག་པའི་རྗེས་ལ་ཡང་ང་རང་ལ་ཐོབ་པའི་བག་ཆགས་དེ་གཙོ་བོ་གཞི་བཞག་བྱས་ཡིན་ན། ངོ་སྤྲོད་ཞུ་ན་བསམ་བསམ་བྱུང། རྩོམ་པ་པོ་དེ New York Times གསར་འགོད་པ་རྒན་གྲས་ད་ཁོ་རང་ལོ་སུམ་ཅུ་སོ་གསུམ New York Times ནང་ལས་ཀ་བྱས་ཚར་ཤག་ད་རེས་ཁ་སང་ཕཱ་རི་སི་ནང་ཡོད་པའི New York Times ཀྱི་ལས་ཁུངས་འགོ་ཁྲིད་བཟོས་ཚར་ཤག་འདིའི་སྔོན་ལ་ཡང་ཨུ་རུ་སུར་ཐེངས་མང་པོ་འགྲོ་མྱོང་ཤག་བྱས་ཙང་ཉེ་དུས་ཁོ་རང་གིས་ཨུ་རུ་སུའི་ད་ཤར་ཤར་ངོས་ཀྱི་ཡོད་པའི་ཨ་འདི Siberia ཟེར་མཁན་འབྱོར་བ་འདི་ནས་འགོ་བཙུགས་བྱས་མཐའ་མ་དེ་འདི་ཡུ་ཁུན་གྱི་ས་མཚམས Belgorod ཟེར་མཁན་དེ་ཕལ་ཆེར་ཁ་ཤས་ཀྱིས་དྲན་གནང་གི་རེད་ཉེ་དུས་རང་ཡུ་ཁུན་ནང་ལོགས་ནས་ཨུ་རུ་སུའི་ཡུལ་དམག་འདི་སྲིད་འཛིན Putin ངོ་རྒོལ་བྱེད་མཁན་དེ Belgorod ནང་འཛུལ་བྱས་ཡང་ཕར་རྒོལ་གྱི་གནས་ཚུལ་དང་དེ་ཚོ་ཁ་ཤས་བྱུང་སོང་བ་ས་མཚམས་གྲོང་ཚོ་གལ་ཆེན་པོ་རེད་ཤག་བྱས་ཙང་ཁོ་རང་དེ་བར་དུ་ཡོང་བྱས་མི་མང་པོ་ཞེ་བོ་ཅིག་ལ་སྐད་ཆ་བཤད་ཁོ་རང་མཐོང་ཚུལ་དང་དེ་འདྲ་མང་པོ་ཞེ་བོ་ཅིག་བྲིས་བཞག་འདི་ནང་གཙོ་བོར་བྱེད། ཁྱོན་ཡོངས་ནས་བལྟས་ན་ད་ངར་བག་ཆགས་ད་ག་རེ་བྱུང་ཟེར་ན། དམག་འཁྲུག་འདི་ཡུ་ཁུན་ནང་ལོགས་བརྒྱབ་མ་གཏོགས་སྲིད་འཛིན་ཕུ་ཐིན་གྱིས་ཐབས་ཤེས་གང་ཡོང་བྱས་བྱས་ཨུ་རུ་སུའི་ནང་ལོགས་མི་མང་ཚོས་ཐད་ཀར་དམག་འཁྲུག་རྒྱག་གི་ཡོད་པའི་ཚོར་བ་དེ་ཚོར་མ་ཐུབ་ཡག་གི་ཐབས་ཤེས་ཞེ་བོ་བྱས་བྱས་འདིའི་ཁོའི་ཤུགས་རྐྱེན་དེ་ཆེན་པོ་ཞེ་བོ་ཐེབས་ཡོད་ས་རེད། དེ་ནས་ཡིན་ན་དམག་འཁྲུག་འདིའི་ཁོའི་ཤུགས་རྐྱེན་ལ་ཆ་བཞག་པ་ཡིན་ན་རྒྱལ་ས་མོ་སི་ཀོ་དང་སན་ཕི་ཏེར་སི་པུར་དང་ད་ཨུ་རུ་སུའི་ནང་ལོགས་གྲོང་ཁྱེར་ཆེ་ཁག་དང་མི་རྒྱུ་རྫིག་པོ་དང་སློབ་སྦྱོང་ཡོད་མཁན་དང་དེ་ཚོ་བསྡད་སའི་ས་ཁུལ་ཡོད་ར་བ། དམག་འཁྲུག་གིས་ཁོ་ཚོའི་འཚོ་བ་ལ་ཡང་ཤུགས་རྐྱེན་ཐེབས་ཡག་དེ་ནི་ཞེ་དྲག་བྱུང་ཡོད་ས་རེད། ད་འདི་ལ་ལྡོག་སྟེ། ཐག་རིང་པོ་ཞེ་པོ་ཅིག་གཅིག་བྱེད་དུས་ཙམ་པ་ས་ཆ་ནས་བསམ་བློ་བཏང་ན་ཡུར་ཁུལ་ནས་ཐག་རིང་ཤོས་ཡོད་སའི་ས་ཆ་སཱི་བེ་རི་ཡ་དང་སོག་སོག་པོའི་སྤྱི་མཐུན་རྒྱལ་ཁབ་གསུམ་ཡོད་རེད། མདོར་བ་ད་ཨུ་རུ་སུ་དང་ད་ཡུར་ཁུལ་ནས་ཐག་རིང་པོ་ཞེ་པོ་ཅིག་ཡོད་པ་འདི་ཚོའི་ས་ཁུལ་དེ་ཚོའི་ནང་ལོགས་ལ་ཡང་ད་དམག་འཁྲུག་ཤུགས་རྐྱེན་ཆེ་ཡག་དེ་ཤུགས་ཆེ་ཤོས་ད་གཙོ་བོ་ག་རེ་ཟེར་ན་ས་ཁུལ་དེ་ཚོ་ནས་དམག་མི་ཞེ་པོ་ཅིག་ཕར་དམག་འཁྲུག་ལ་བཏང། བཏང་རྗེས་ད་མི་སྲོག་སྐྱོན་བྱུང་མཁན་དེ་ཚོ་གཙོ་མང་ཆེ་ཆེ་ས་ཁུལ་དེ་ཚོ་ནས་ཆགས་བསྡད་ཡོད་ས་རེད་སྤྱིར་བཏང་གི་རྣམ་པ་དེ་ཡི་དེ་འདྲ་ཅིག་ཡོད་པས་སུ་རེད་འདུག་ཨ་སྤྱིར་བཏང་དམག་འཁྲུག་ལ་ལྟ་ཚུལ་ཆ་བཞག་པ་ཡིན་ན་ཁ་ཤས་ནི་དངོས་གནས་དམག་འཁྲུག་དེ་ཡི་ཕུ་ཏིན་གྱི་ཆབ་སྲིད་དྲིལ་བསྒྲགས་བྱས་པ་ནང་བཞིན་རྒྱལ་ཁབ་སྲུང་སྐྱོབ་བྱེད་ཆོས་ལུགས་སྲུང་སྐྱོབ་དང་རིག་གཞུང་སྲུང་སྐྱོབ་དང་སྲོལ་རྒྱུན་སྲུང་སྐྱོབ་དང་ཨ་ནི་སྔ་མོའི་ཨུ་རུ་སུའི་ཕར་བཙན་རྒྱལ་ཁབ་ཀྱི་ས་ཆ་སྲུང་སྐྱོབ་དང་དེ་འདྲས་ཀྱི་བསམ་བློ་ལ་ཡ་ཡིད་ཆེས་བྱེད་དང་ང་རྒྱལ་དང་དམག་འཁྲུག་ལ་ཡ་སེམས་ཤུགས་དེ་འདྲ་ཡོད་མཁན་མང་པོ་ཞེ་པོ་ཅིག་ཡོད་ས་རེད་ད་ད་ག་ནང་བཞིན་ཡིན་ན་ད་དམག་འཁྲུག་དེ་ནང་ལོགས་ལ་ཡ་ཐད་ཀར་རང་གྱོང་གུད་བྱུང་བྱས། ཕ་མ་སྤུན་ཀྱག་འདས་གྲོངས་སོང་ཡག་དང་དེ་འདྲས་ཀྱི་སྡུག་བསྔལ་མྱངས་བྱས་བསྡད་མཁན་དང་སེམས་ནང་གི་དུས་རྟག་ཏུ་འཁོར་ནས་འཇིགས་སྣང་ནང་འཚོ་བ་སྐྱེལ་མཁན་མང་པོ་ཡོད་ས་རེད། ཨ་འདི་ནས་ཡིན་ན་ད་དམག་འཁྲུག་འདི་དང་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱི་བྱེད་སྟངས་ཚང་མ་ལོགས་ལ་ཡ་རྒྱུན་དུ་འཁོར་ནས་མ་དགའ་བྱས་བྱས་སྐྱོན་བརྗོད་བྱས་བྱས་དེ་ད་ཁྱོན་འགྲིག་མ་སོང་ཟེར་མཁན་འདྲས་མང་པོ་ཞེ་པོ་ཅིག་འདུག་རྩོམ་ལྟ་དུས་ཙམ་པ་གནས་སྟངས་མང་པོ་ཞེ་པོ་ཅིག་ནས་ཚོར་ཐུབ་ཡ་རེད་ཅེས་བྲིས་ཤག། དང་པོ་དེ་ཡིན་ན་ཁོ་རང་གི་ཕར་སཱི་བེ་རི་ཡའི་གི་ས་མཚམས་ས་མཚམས་རྟོགས་པ་ལ་ཡི་ད་ཁུ་ཁུ་ཁུ་ཁུ་ཅེར་བྱ། དོ་ཨ་ཡོད་པའི་གྲོང་ཚོ་ཡིན་ན་ཨུ་ལན་ཨུ་དེ་ཟེར་མཁན་ཞིག་འདུག་ད་འདིའི་ནང་ལོགས་ཕྱིན་རྗེས་འདིའི་ནང་ལོགས་ཀྱི་མི་མང་པོ་ཅིག་ལ་ཡ་སྐད་ཆ་དྲིས་བྱས་པ་རེད་ཤག་ཤག་བས་ན་དང་པོ་དེ་ཨ་དཱས་ནི་ཁི་ལཱ་ཟེར་མཁན་ཅིག་མི་ལོ་བཞི་བཅུ་ཞེ་བཞི་བྱས་པ་ཞིག་འདུག་ཁོ་རང་དོ་ཨ་རྒྱུན་དུ་མོ་ཊ་འདི་བཟོས་བསྡད་མཁན་འདི་ཡིན་ས་རེད། ཁོ་རང་འདི་འདི་ཉལ་ལ་ཡ་དམག་འཁྲུག་འགོ་བཙུགས་ཚར་ཅིག་ལ་ཡ་དམག་མི་ནང་ལ་ཡ་དྭང་བླངས་བྱས་བྱས་ཞུགས་ཞུགས་པ་མ་ཟད་དམག་འཁྲུག་ལ་ཕྱིན་རྨས་སྐྱོན་བྱུང་ཚུར་ཡོང་སྨན་ཁང་ལ་བསྡད་ད་དེ་རིང་གི་རྨས་སྐྱོན་ནི་ཡར་གསོས་བྱས་རྣམ་དག་ཡོད་ས་མ་རེད་ཕར་ད་དུང་བསྐྱར་དུ་ཡིན་ན་དམག་དེ་ལ་ཡར་འགྲོ་རྩིས་ཡོད་ཟེར་ཁོ་རང་གི་བསམ་སྟངས་ཕར་བྱས་ན་ཁོའི་མེས་པོ་དེ་ཚོ་དམག་ཆེན་གཉིས་པའི་སྐབས་ལ་ཡར་ཨུ་རུ་སུའི་རྒྱལ་ཁབ་དང་ཕ་ཡུལ་སྲུང་སྐྱོབ་བྱེད་རྒྱུའི་ཆེད་དུ་ཡིན་ན་ཕར་དམག་རྒྱབ་བྱས་འཇར་མ་ནིའི་རྒྱལ་ས་འབར་ལིན་བར་དུ་འགྲོ་ཐུབ་པ་རེད་ད་ད་ལྟ་ཡིན་ན་ད་ཨུ་རུ་སུའི་རྒྱལ་ཁབ་དང་དེ་ཚོ་སྲུང་སྐྱོབ་བྱེད་ཆེད་དུ་ད་གང་ལྟར་སྲིད་འཛིན་ཕུ་ཏིན་གྱིས

རྒྱུན་དུ་འཁོར་ནས་བསམ་ཚུལ་དེ། ཨུ་རུ་སུའི་ནང་ལོགས་ཀྱི་སྤྱི་ཚོགས་དྲ་ལམ་ཐོག་ལ་བྲིས་གི་ཡོད་ཟེར། བྲིས་པའི་རྐྱེན་གྱིས། ཟླ་བ་ཁ་ཤས་ཀྱི་གོང་ལ་ཡང་ཉེན་རྟོག་མི་སྣས་ཁོ་རང་ཟིན་ཤག། ཟིན་བྱས་ཡིན་ན་ད་དམག་འཁྲུག་དེ་ལ་ཡང་དཀྲོག་གཏམ་བཟོས་པ་རེད་ཟེར་བྱས་ཁྲིམས་ཁང་ལ་ཁྲིད་ཁྲིམས་ཁང་ལ་ཁྲིད་རྗེས་ཁྲིམས་ཁང་ཕྱིན་པའི་སྐབས་དེ་ཡིན་ན་ཁོ་རང་ལ་ཡང་ཁྲིམས་བདག་པོའི་ཁྲིམས་རྩོད་པ་དེ་གྲོང་ཚོ་དེ་གའི་ནང་ལོགས་ཀྱི་ཁྲིམས་རྩོད་ཞིག་འདུག་དེ་ཡིན་ན་ཕར་དེ་ཡང་སྲིད་འཛིན་ཕུ་ཏིན་གྱི་དེ་རིང་དམག་དེ་ལ་ཡང་ངོ་རྒོལ་ཞེ་པོ་ཅིག་ཡོད་པའི་བུད་མེད་ཅིག་རེད་བཞག་བྱས་བྱས་ཡིན་ན་ཁོ་རང་ཕར་ད་ཁྲིམས་ཁང་ནང་ལོགས་ལ་ཡང་ད་དེ་ཡིན་ན་བྷ་ལ་སོབ། རྩ་ཁྲིམས་ཀྱི་ཐོབ་ཐང་རེད་ཁོ་རང་གི་གཏམ་བརྗོད་རང་དབང་ཡོད་རེད་ཞེས་སྐད་ཆ་བཤད་བྱས་ཐ་མ་དེ་གང་ལྟར་ཉེན་རྟོག་མི་སྣས་ཁོ་རང་ཕར་བཙོན་ཁང་བཅུག་འདི་བྱེད་ཐུབ་མི་འདུག་དངུལ་གྱི་ཆད་པ་འདི་མང་པོ་རྒྱབ་བྱས་ཐ་མ་དེ་ཁོ་རང་གི་རེ་བ་བྱས་པའི་ནང་དུ་མི་དེས་ད་གང་འཚམ་ཅིག་ལས་ད་ཨུ་རུ་སུ་ལ་བསྡད་ཡ་མི་འདུག་ང་ཡིན་ན་ཨུ་རུ་སུ་ནས་ཐོན་རྗེས་ད་ཨ་མི་རི་ཀ་དང་ད་ག་བ་ཡིན་ན་གཅིག་ལ་ཡ་འགྲོ་རྒྱུའི་རེ་བ་བྱེད་ཀྱི་ཡོད་ཟེར་བྱས་ཁོ་རང་བཤད་བཞག་ད་འདིའི་རིགས་དེས་མི་དེ་མང་པོ་ཞེ་པོ་ཅིག་འདུག་ད་ཁོ་ཚོའི་འཚོ་བ་ད་ག་ཅིག་ཐད་ལ་ཡ་ཤུགས་རྐྱེན་ཐེབས་ཀྱི་ཡོད་རེད། ད་གསར་འགོད་པ་དེ་དག་ཨུ་རུ་སུའི་ནང་ལོགས་ཕྱིན་པའི་སྐབས་དེ་ད་དེ་རིང་ཁ་སང་ནི་དམག་འཁྲུག་རྒྱག་གི་ཡོད་ཙང་དམག་གི་དྲིལ་བསྒྲགས་ཀྱིས་ལམ་ཁ་ཁ་ཐོར་བ་ལ་ཡར་འདི་འདྲའི་པར་ཆེན་པོ་ཞེ་པོ་དེ་སྦྱར་བཞག་གི་མི་འདུག་གས་དེ་འདྲ་མང་པོ་ཞིག་འདུག་པར་དེ་ཚོ་བལྟས་པ་ཡིན་ན་ཨུ་རུ་སུའི་མི་རིགས་དཀར་པོ་དམག་ཆས་གོན་འགྱོག་མེ་མདའ་འཁྱེན་རྒྱོག་བལ་སྟབས་ཀྱི་དམག་འཐབ་བྱེད་ཀྱི་ཡོད་པའི་དེ་འདྲའི་གི་རྣམ་པ་ཤུགས་ཆེན་པོ་ཞེ་པོ་འདུག་དེ་ལས་ཡིན་ནའི་ལས་དངོས་གནས་ཕ་གིའི་དམག་འཁྲུག་ནང་ལོགས་ལ་ཡར་མདུན་ས་ལ་དོན་བྱས་དམག་རྒྱག་གར་འགྲོ་མཁན་དེ་ཚོ་ཡིན་ན་ད་མང་པོ་ཞེ་པོ་ཅིག་ཨུ་རུ་སུའི་མི་རིགས་དཀར་པོ་དེ་ཚོ་མིན་པ་གྲངས་ཉུང་མི་རིགས་དང་གྲངས་ཉུང་མི་རིགས་མིན་པ་ཡིན་ནའི་ཨ་ནི་ད་ཨུ་ལན་ཨུ་ཏེ་ལྟ་བུའི་གྲོང་གསེབ་ཁུག་ཁུག་དེ་ཚོའི་མི་མང་ཆེ་ཤས་སླེབས་ཤག་ད་དེ་ཚོ་ཡོང་དགོས་ཡག་གི་རྒྱུ་མཚན་རེ་ཤིག་ཁ་ཤས་ཤིག་འདུག་རྒྱུ་མཚན་གཅིག་ཁོ་རང་ཟས་བྱས་པའི་ཡིན་ཟོག་པ་ལས་མི་མང་པོ་ཅིག་སྐད་ཆ་དྲིས་པའི་སྐབས་དེ་དེ་རིང་ཁ་སང་ཨུ་རུ་སུའི་དམག་མི་ནང་ཞུགས་བྱས་དམག་ལ་ཕྱིན་པ་ཡིན་ན་གླ་དེ་ཨ་ནི་ཟླ་བ་རེ་རེ་ལ་ཡང་ཨ་མི་རི་ཀའི་ཌོ་ལར་ཉིས་སྟོང་ལྔ་བརྒྱ་ཙམ་ཅིག་སྤྲད་ཀྱི་འདུག་ད་དེ་ཡིན་ན་ཞུ་རྗེས་སྔོན་མ་མགོ་ཡིན་ས་རེད་གྲོང་གསེབ་ཁུག་ཁུག་དེ་ཚོའི་ངོས་ནས་བཤད་པ་ཡིན་ན་ཨ་ནི་ད་ཁོ་རང་འགྲོ་སའི་ས་ཁུལ་དེ་ཚོ་གྲོང་གསེབ་ཁུག་ཁུག་དེ་ཚོ་ནང་སྤྱིར་བཏང་མིའི་གླ་དེ་ཚོ་ཡིན་ན་ཨ་མི་རི་ཀའི་ཌོ་ལར་ལྔ་བརྒྱ་ཙམ་ཞིག་མི་འདུག་འདི་འདྲའི་སོང་ཙང་མང་པོ་གཅིག་ཡིན་ན་དངུལ་བལྟས་བྱས་འགྲོ་ཡས་མང་པོ་ཞིག་ཡོད་འདུག་ད་དེ་མ་ཡིན་པ་ཡིན་ན་ཁག་གཅིག་ན་བཙན་དབང་བྱས་བྱས་དམག་ཁྲལ་བྱས་བྱས་བཏང་འགྱོག་དང་མགོ་སྐོར་བཏང་འགྱོག་དང་དེ་འདྲ་མང་པོ་བྱས་བྱས་ད་དཔེར་ཆ་བཞག་ན་དེ་རིང་ཁ་སང་ཨུ་རུ་སུའི་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་བཤད་སྲོལ་ཞིག་འདུག་ཨུ་རུ་སུའི་རྒྱལ་ས་མོས་ཀོ་ནས་ཡོང་པའི་དམག་མིའི་ནང་ནས་དམག་མི་གཅིག་ཅིག་ཤི་ཡོད་ན་འདི་དང་བསྡུར་བ་ཡིན་ན་རྡ་ཀི་སི་ཐན་ཟེར་མཁན་དེ་ཁ་ཆེའི་སྤྱི་མཐུན་རྒྱལ་ཁབ་འབྱོར་བ་དེ་ནས་ཡོང་པའི་དམག་མི་བདུན་ཅུ་དོན་བརྒྱད་ཤི་ཤག་སྦུ་རི་ཡ་ཏི་ཟེར་མཁན་དེ་སོག་པོའི་སྤྱི་མཐུན་རྒྱལ་ཁབ་འབྱོར་བ་དེ་ནས་ཡོང་པའི་དམག་མི་ཉིས་བརྒྱ་བདུན་ཅུ་དོན་ལྔ་ཤི་ཤག་ཐུ་བྷ་ཡང་སོག་པོའི་སྤྱི་མཐུན་རྒྱལ་ཁབ་འབྱོར་བ་དེ་ནས་ཡོང་པའི་དམག་མི་སུམ་བརྒྱ་ལྔ་བཅུ་ཤི་ཤག་ད་མདོར་མདོར་ཞུས་པ་ཡིན་ན་དམག་མི་འདས་གྲོངས་སོང་མཁན་ནང་ལོགས་ལ་ཡང་རྒྱལ་ས་མོ་སི་ཀོ་ནས་ཡོང་པའི་དམག་མི་ལས། སོག་པོའི་ས་ཁུལ་ཐུ་བྷ་ནས་ཡོང་པ་དེ་ཡིན་ན་ལྡབ་གསུམ་བརྒྱ་ལྔ་བཅུ་མང་བ་ཤི་ཡོད་རེད། དེ་འདྲའི་བྱས་བྱས་ད་གང་ལྟར་སྤྱིར་བཏང་མི་དངོས་གནས་ཕ་གི་འདས་གྲོངས་སོང་མཁན་ད་དེ་ཚོ་མང་ཆེ་ཆེ་མི་རིགས་གྲངས་ཉུང་དང་ཡང་ན་ས་ཆ་སྐྱོ་བོ་ཁུག་ཁུག་ནས་ཡོང་འགྱོག་དེ་འདྲ་ཡིན་པ་དེ་ཡིན་ན་དཔེ་གསལ་པོ་ཞེ་པོ་ཆགས་བྱས་ཨ་ནི་ས་ཁུལ་དེ་ཚོ་འགྲོ་ཙམ་པ་ནས་མངོན་གསལ་དོད་པོ་ཕ་གི་ད་ཕུང་པོ་སྦས་ས་ད་དེ་ཚོ་ག་ས་ག་ནས་མཐོང་ཐུབ་ཀྱི་འདུག། ད་ཡུཀ་རེན་ནས་ཐག་རིང་པོ་ཞེ་པོ་བྱས་པའི་ད་ཤར་ཕྱོགས་ཤར་ཕྱོགས་སཱི་བེ་རི་ཡའི་གནས་སོག་པོའི་ས་ཁུལ་དང་ད་གྲོང་གསེབ་ཁུག་ཁུག་དེ་ཚོའི་ནང་ལོགས་ལ་ཡང་དམག་འཁྲུག་དེ་ཤུགས་རྐྱེན་ཆེ་ཤོས་བྱས་དེ་ནས་ཕ་ཕ་ཕ་ཕ་ཕ་ཕྱིན་བྱས། ཡུཀ་རེན་ངོས་ཕྱོགས་ཐག་ཉེ་རུ་ཉེ་རུ་ཕྱིན་ད་དེ་ཚོ་ཡིན་ན་མང་ཆེ་ཨུ་རུ་སུའི་མི་རིགས་དཀར་པོ་དེ་ཚོ་རེད་པ་བྱས་བྱས་ཡིན་ན་རྒྱལ་ས་མོ་སི་ཀོ་སླེབས་དུས་ཡིན་ན་ཁོའི་དམག་འཁྲུག་འདིའི་ཤུགས་རྐྱེན་དེ་ཆུང་ཤོས་དང་ཚོར་སྣང་ཆུང་ཤོས་འདུག། ཨ་ནི་ད་གསར་འགོད་པ་དེ་ཁོ་རང་རྒྱལ་ས་མོ་སི་ཀོ་ལ་ཕྱིན་བྱས་ཚོང་ཁང་གཅིག་ནུབ་ཕྱོགས་རྒྱལ་ཁབ་ཀྱི་ཅ་ལག་གོང་ཆེན་པོ་ཞེ་པོ་འདི་འདྲ་བཙོང་ས་འདི་འདྲ་ཁ་ཅིག་སྒོ་བརྒྱབ་ཤག་དེ་ལ་ཡིན་ན་སྤྱིར་བཏང་རྒྱལ་ས་མོ་སི་ཀོ་ནང་ལོགས་ཟ་ཁང་དང་ཚོང་ཁང་དང་དེ་ཚོ་ཡིན་ན་རྒྱུན་ལྡན་ནང་བཞིན་གཅིག་དངོས་གནས་དམག་རྒྱག་གི་བཟོ་འདྲ་ཅང་མི་འདུག་དཔེ་ཟ་ཁང་ནང་ཁ་ལག་ཟ་མཁན་དེ་ཚོ་འཚང་ཁ་ཤིག་ཤིག་འདུག་འདི་ག་འདི་ཡིན་ན་ཁོ་རང་རྒྱལ་ས་མོ་སི་ཀོ་ལ་ཡོད་ཙམ་པ་མི་མང་པོ་གཅིག་དང་མཉམ་དུ་ད་ཐུག་འཕྲད་དང་ཨ་ནི་ཁ་ལག་ཟ་ཁང་འགྲོ་ཡག་དེ་འདྲ་བྱས་བྱས་འདི་འདི་འདི་ངོ་སྤྲོད་ལ་ཞུ་ན་བསམ་བསམ་ཅིག་ག་རེ་འདུག་ཟེར་ན་ཨ་ནི་དེ་རིང་ཁ་སང། ཨུ་རུ་སུའི་རྒྱལ་ཡོངས་ཀྱི་གྲོས་ཚོགས་འོག་མ་དུ་མ་ཟེར་མཁན་ཅིག་ཡོད་རེད་དེའི་ཚོགས་གཙོ་གཞོན་པ་དེ་བྷེ་ཏྲོ་ཐོ་སི་ཏེ་ཟེར་འདུག་ད་ཁོ་རང་ནི་ཐོ་རེ་སི་ཏེ་ཟེར་མཁན་དེ་ག་རེ་ཟེར་ན་ལོ་རྒྱུས་ཐོག་གི་རྩོམ་པ་པོ་སྐད་གྲགས་ཆེན་པོ་ཞིག་བཞི་ད་འཛམ་བུ་གླིང་སྒོ་ར་སྐད་གྲགས་ཆེན་པོ་ཞིག་ཡིན་རྒྱུར་འདིའི་རྒྱུད་པ་ཆགས་ཀྱི་ཡོད་ཤག་ད་ཁོ་རང་དང་ཉི་མ་གཅིག་མཉམ་དུ་ཨ་འདི་གསར་འགོད་པ་དེ་ཁ་ལག་ཟ་གར་ཕྱིན་པས་དམག་འཁྲུག་སྐོར་ལ་ཡར་སྐད་ཆ་དྲི་ཡ་དང་འདི་བྱས་འདུག་ཨ་ནི་མཐའ་མ་དེ་གསར་འགོད་པ་དེ་ད་ད་རེས་ཁ་སང་ནི་ཨུ་རུ་སུའི་དཔལ་འབྱོར་དང་འདི་ཚོ་ལ་ཡར་དཀའ་ངལ་ད་ག་ཚོད་ཡོད་རེད་བྱས་ཙང་ཀ་ཁྱོད་རང་ཚོ་དམག་འཁྲུག་འདི་རྒྱུན་རིང་ལོས་འཁྱོངས་ཀྱི་རེད་ཟེར་བྱས་བྱས། སྐད་ཆ་དྲི་དུས་ཨུ་རུ་སུའི་གྲོས་ཚོགས་འོག་མའི་ཚོགས་གཙོ་གཞོན་པ་དེ་དཔེ་ཞེ་པོ་ཅིག་ང་རྒྱལ་བྱས་ཡིན་ན་ང་ཚོའི་དམག་འཁྲུག་འདི་ག་ཚོད་རྒྱག་དགོས་འདུག་ནའང་རྒྱག་པར་སྣང་དག་ཡོད་མ་རེད། ང་ཚོར་འགྲོ་སོང་དུ་གི་དེ་རེད་དགོས་རེད་ཟེར་ན་ཨུ་རུ་སུ་ལ་ཡང་རྡོ་སྣུམ་ཡོད་རེད། ང་ཚོས་རྡོ་སྣུམ་འདི་ག་རེ་རྒྱ་གར་བཙོང་རྒྱ་གར་ག་ཡིན་ན་ཡུ་རོབ་བཙོང་བྱས་ཡིན་ན་ང་ཚོར་འགྲོ་སོང་བཏང་ཡ་ལ་དཀའ་ངལ་ཡོད་མ་རེད་ཅེས་བཤད་བྱུང་ཟེར་ཏེ་ཁོ་རང་གིས་འདི་འདྲའི་ངོ་སྤྲོད་བྱས་བཞག། ད་ཁྱོན་ཡོངས་ནས་བལྟས་པ་ཡིན་ན། དམག་འཁྲུག་འདི་ག་རྒྱབ་ཐུབ་ཡག་དང་དེ་ཚོ་ཡིན་ན་ད་ད་རིང་ཁ་སང་ཉི་མ་གཅིག་གཉིས་ལ་བྱུང་པའི་སྤྱི་ཚོགས་ཀྱི་རྨང་གཞི་ཅིག་རང་མ་ཡིན་པར་སྲིད་འཛིན་ཕུ་ཀྲིན་གྱིས་ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང་ཁོ་རང་གི་ཆབ་སྲིད་ལྟ་གྲུབ་དང་དྲིལ་བསྒྲགས་བྱེད་ཡག་དང་དེ་ཚོ་མང་པོ་ཅིག་གཞི་བཞག་བྱས་ཡིན་ན་ད་རིང་ཁ་སང་བྱུང་རྒྱུ་རེད་བཞག་ཟེར་བྱས་བྱས་དེ་འདྲ་བཀོད་བཞག་གསར་འགོད་པ་འདི་ཕྱིན་པའི་སྐབས་ལ་ཡང་དམིགས་བསལ་ཅིག་ད་སྔ་མོ་དམར་ཤོག་ཨུ་རུ་སུའི་སྐབས་ཡིན་ན་ད་དཔེར་སི་ཏཱ་ལིན་དང་ལེ་ཉིན་དང་དེ་ཚོའི་པར་དང་འཇིམ་གཟུགས་དང་དེ་ཚོ་ག་ས་ག་ལ་ད་རྒྱ་ནག་ནང་ལོགས་ལ་ཡང་མའོ་ཙེ་ཏུང་དང་ད་རེས་ཀྱི་ཞི་ཅིན་ཕིང་ཡོད་པ་བཟོ་བྱས་བྱས་མཐོང་ཡག་ཡོད་ཀྱི་རེད་པ་དེ་ཚོ་དང་བསྡུར་བ་ཡིན་ན་གཅིག་སྲིད་འཛིན་ཕུ་ཏིན་གྱི་པར་ཆེན་པོ་འདི་ཞེ་དྲག་མཐོང་ཡག་མི་འདུག་ད་ཡིན་ནའི་ལས་མི་སྐད་ཆ་དྲི་བའི་སྐབས་དེ་སྲིད་འཛིན་ཕུ་ཏིན་གྱི་དབང་ཐང་ཟེར་དགོས་རེད་དབང་ཆ་ཟེར་དགོས་རེད་ཁོའི་ཤུགས་རྐྱེན་ཡོད་རེད་པ་དེ་ནི་མི་ཚང་མའི་ཉིན་རེའི་འཚོ་བའི་ནང་ལ་ད་གཏིང་ཟབ་པོ་ཞེ་པོ་ཅིག་མར་ཐིམ་བྱས་འཛུལ་ཚར་ཤག།

གཏིང་ཟབ་པོ་བྱས་བྱས་ཡིན་ན་གཞུང་གི་ཁ་ལ་ཉན་བསྡད་ཡ་དང་ཨ་གཞུང་གི་དྲིལ་བསྒྲགས་ལ་ཡིད་ཆེས་བྱེད་ཡ་དང་ཡང་ན་གཅིག་གཞུང་གི་དྲིལ་བསྒྲགས་ལ་དངོས་གནས་གཏིང་གི་ཡིད་ཆེས་མེད་པ་ཡིན་ནའི་ད་ག་འདྲ་གཞུང་ལ་ཁ་གཏད་བཅག་ཐུབ་མ་རེད་ད་སྤྱིར་བཏང་བྱས་ན་དེ་འདྲས་དེ་འདྲས་སོ་སོའི་མི་ཚེ་སྐྱེལ་བྱས་ཕྱིན་ན་ཡག་གི་རེད་བསམ་ཙང་དེ་འདྲས་བསམ་བློ་ཅིག་ཡོད་རེད་པ། འདིའི་གོམས་གཤིས་དེ་ཚོ་ནི་ད་དུང་གཏིང་ཟབ་པོ་འདུག་ད་ད་རེས་ཁ་སང་སྲིད་འཛིན་ཕུ་ཏིན་གི་ཆབ་སྲིད་ལྟ་གྲུབ་ཀྱི་ཁོང་ཚོ་རྨང་གཞི་གཙོ་བོ་དེ་དང་པོ་དེ། Orthodox། ཟེར་མཁན་དེ་ཁོང་ཚོ་ཡེ་ཤུའི་ཆོས་ཅིག་ཡོད་རེད་ད་ཡེ་ཤུའི་ཆོས་ནང་ལོགས་གྲུབ་མཐའ་མ་འདྲ་མ་འདྲ་བྱས་བྱས་ཡིན་ན་ཨུ་རུ་སུ་ད་ད་སུ་སྟེ་སུ་ལོག་ག་རེད།

དོན་དངོས་དང་མཚུངས་ཀྱི་ཡོད་མ་རེད་དེ་གང་ལྟར་ད་ཅིག་ཁོ་རང་ཚོ་ཅིག་རྫིག་པོ་དང་རྒད་པོ་ཞིག་བཤད་བྱས་འདི་ལ་ཡང་མི་ཚོ་ཡིད་ཆེས་བྱེད་བཅུག་བྱས་ཨུ་རུ་སུའི་མི་རིགས་རིང་ལུགས་ཀྱི་བསམ་བློའི་ལྟ་བ་ཅིག་ཨ་འདི་ལྟ་བ་འདི་ད་འགག་རྩ་གཙོ་བོ་ཅིག་ཡུཀ་རེན་ཆགས་བསྡད་ཡོད་ཟེར་ག་རེ་ཟེར་ན་ཨ་འདི་ཡུཀ་རེན་ད་ཨུ་རུ་སུའི་ཨ་འདི་མི་རིགས་བྱས་ལྷག་པར་དུ་ཁོང་ཚོ་ཆོས་ཨོར་ཏོ་ཏོག་སི་ནི་ཡེ་ཤུ་ཆོས་ཅིག་ཡོད་རེད་པ་འདི་དར་ས་དང་པོ་དང་པོ་དེ་ཡུཀ་རེན་ནང་ཆགས་བསྡད་ཡོད་ཟེར་བྱས་ཙང་ད་དེ་ཡིན་ན་ཡིན་གཅིག་མིན་གཅིག་ཨུ་རུ་སུའི་ཆ་ཤས་ཆགས་དགོས་ཡ་དེ་དེ་ཞེ་པོ་ཅིག་གལ་ཆེན་ཆགས་བསྡད་ཡོད་ད་དེ་འདྲས་ཅིག་གི་ཆབ་སྲིད་ཀྱི་ལྟ་གྲུབ་བཟུང་ནས་མི་འདུག་ད་དྲིལ་བསྒྲགས་དང་འདི་དེ་བྱས་བྱས་མི་མང་གི་སྐུལ་སློང་བྱེད་ཡག་དང་མི་མང་ཚོ་དེ་ལ་མགོ་འཁོར་ཡག་གི་རྨང་གཞི་གཙོ་བོ་གཅིག་དེ་ཆགས་བསྡད་བཞག་ཅེས་བཤད་བཞག། དེ་ཚོའི་སྐོར་ལ་ཡང་བཤད་པའི་སྐབས་དེ་འདི་གསར་འགོད་པ་དེ་འདི་རྒྱལ་ས་མོ་སི་ཀོ་ནང་ཡོད་པའི་རླུང་འཕྲིན་གཙོ་སྐྱོང་བྱེད་མཁན་མི་གཅིག་རེད་བཞག། ཁོ་རང་ཟེར་ཡག་བྱས་ན་སྲིད་འཛིན་ཕུ་ཏིན་ད་ངས་ལོ་མང་པོ་རྒྱུས་ཡོད། སྔོན་མ་ངས་སྲིད་འཛིན་ཕུ་ཏིན་དེ་ཨུ་རུ་སུའི་ད་རིང་ཁ་སང

དངོས་གནས་དཔོན་པོ་དེ་ཚོ་ནི་དེ་ལས་ཉེན་ཁ་ཆེ་ཆེ་ག་རེ་ཟེར་ན། ཁོ་ཚོ་ཁོ་རང་ཚོ་འཁྲུལ་བས་ཟིན་ནས་མི་འདུག་ཧམ་སེམས་ཟིན་ནས་མི་འདུག་ལོ་རྒྱུས་དང་མི་རིགས་དང་དེ་འདྲའི་ཆེན་པོ་ཞིག་གི་སྐད་ཆ་བཤད་བྱས་ཡིན་ན་ཨ་མི་ཚང་མ་སྐུལ་སློང་བྱེད་བྱས་ཨ་དམག་འཁྲུག་དང་མུ་གེ་དང་དེ་ཚོ་གང་གི་བསླང་ཉེན་དེ་ཚོ་ཉེ་དུས་ཀྱི་ལོ་རྒྱུས་རེ་ན་ཆ་བཞག་པ་ཡིན་ན། སི་ཏཱ་ལིན་དང་ལེ་ཉིན་དང་མའོ་ཙེ་ཏུང་དང་ཧི་ཊི་ལར་ཟེར་ཉེན་དེ་ཚོ་གང་གི་དེ་འདྲ་རེད་པ། དངོས་གནས་ཁོ་ཚོ་ཕལ་ཆེར་འཚོ་བའི་ནང་ལ་ལྐོག་ཟ་རུལ་སུངས་རེད་ཟེར་བྱས་བསྟན་ཡག་སུ་བསྐྱལ་ཡོད་མ་རེད། ཡིན་ནའི་ལེ་ཁོ་སྤྱི་ཚོགས་དང་མི་དམངས་ཚང་མ་ལ་རྒྱལ་ཁབ་དང་བརྡབ་གསིག་བཟོ་ཉེན་དེ་ཚོ་རེད་འདུག་ག་བྱས་ཙང

རྩོམ་བྲིས་པ་རེད་ཤག་ཁོ་རང་ཡིན་ན་དེ་ཉལ་ཡག་ད་ཨུ་རུ་སུའི་དམར་ཤོག་ཐ་མ་མཇུག་བསྒྲིལ་ཉེན་གོར་བ་ཆོབ་ཡོད་རེད་པ་གོར་བ་ཆོབ་དང་ཉེ་པོ་ཞེ་པོ་ཡིན་ས་རེད་གོར་བ་ཆོབ་ཡིན་ན་ད་ནིང་ཟླ་བ་བརྒྱད་པའི་ཚེས་པ་སུམ་ཅུ་ལ་ཡག་འདས་གྲོངས་སོང་བ་རེད་བྱས་ཙང་ཁོ་རང་འདས་གྲོངས་མ་སོང་གོང་ལ་ཡག་སྨན་ཁང་ལ་སླེབས་བསྡད་དུས་ད་གོར་བ་ཆོབ་ད་ཁ་ཆེམ་གྱི་ཡིན་ཞེ་པོ་ཞིག་ན་ཚ་སྡུག་པོ་བྱས་བྱས་ཞེ་དྲག་སྐད་ཆ་དེ་འདྲ་བཤད་ཡག་མི་འདུག་ཧ་ལམ་གཅིག་གིས་གསལ་པོ་ཅིག་དྲན་པ་ད་དུང་བརྟན་པོ་ཨ་ཡོད་བསམ་ས་རེད་འདུག་གོར་བ་ཆོབ་ཀྱི་ཉེ་འགྲིག་གང་འདྲ

ད་དེ་ཚོས་སུ་ལ་ཡག་བདེ་སྐྱིད་བསྐྲུན་ཐུབ་ཀྱི་རེད་ཟེར་ཅེས་ལབ་བསྡད་ཀྱི་འདུག་ཁ་ནས་འདུག་བྱས་རྗེས་རྩོམ་འདི་མཇུག་སྒྲིལ་བྱས་བྱས་ཙང་དེ་རིང་ང་ཚོའི་ལས་རིམ་དེ་ད་མཇུག་སྒྲིལ་གྱི་ཡིན་ང་ཚོས་ལས་རིམ་རྗེས་མ་གསན་རྒྱུ་མངགས་ཉོ་གནང་རོགས་གནང་ཨང་དགོངས་འཆར་དང་དེ་ག་རེ་ཡོད་ན་མཇུག་བཞག་རོགས་གནང་ཐུགས་རྗེ་ཆེ།